གཞན་དག་དེའི་ག་རེ་གསུངས་ན་རྟགས་ཡང་དག་གི་མཚན་ཉིད་མཚན་གཞི་དབྱེ་བ་མཚན་གཞི་ལ་མཚན་ཉིད་ངེས་བྱེད་ཀྱི་ཚད་མ་ལོག་ཕྱོགས་གཏན་ཚིགས་ལྟར་སྣང་དེ་བཞི་པོ་དེ། ལེའུ་དང་པོའི་བརྗོད་བྱ་ཨ་མ་དེ་རེད་དེ་རེད་པ་ཡིན་ཙང་དེའི་ཚིག་བཞི་པོ་དེ་གི་དེ་བསྡུས་བསྡུས་བྱས་ནས་བསྟན་པ་ཡིན་ཙང་ལེའུ་དང་པོའི་མདོར་བསྟན་གྱི་གཞུང་ཡིན་ཟེར་བ་ད་དེ་ལབ་པ་ཡིན་པར་ཡ། དེ་ལ་ཟེར་བྱེད་པར་ཆོས་ཅན་དག་གར་སོན་ན་དེར་ཡ་གི།

ཕྱོགས་བཏགས་པ་བ་ཤེས་འདོད་ཆོས་ཅན་དེ་ཡི་ཆ་དེ་བསྒྲུབ་བྱའི་ཆོས་ཁོ་ལ་གོ་བ་རེད། བསྒྲུབ་བྱའི་ཆོས་ཁོ་ལ་གོ། བསྒྲུབ་བྱའི་ཆོས་ཁོའི་སྟེང་དུ་ཁྱབ་པ་ཡི་ལ་བསྒྲུབ་བྱའི་ཆོས་དེ་ཡི་སྟེང་དུ་ཁྱབ་པ་དེ་བསྒྲུབ་བྱའི་ཆོས་ཁོའི་སྟེང་དུ་འགོད་ཚུལ་དང་མཐུན་པ་ཡོད་པ་ཉིད་དུ་ཚད་མས་ངེས་པ་ཡིན། ཡིན་ད་ད་ག་རེ་ཆགས་འགྲོ་གི་རེད། རྗེས་ཁྱབ་ཆགས་འགྲོ་གི་རེད་རྗེས་ཁྱབ་ཡིན་ན་ལྡོག་ཁྱབ་ཡིན་པ་ཆགས་འགྲོ་གི་ཡིན་ཙང་འོ་ཚུལ་གསུམ་ག་ཡིན་པའི་ཕྱིར་ལབ་ཡོང་དུས་ས

དེ་རིགས་ཀྱི་བཙུན་མོའི་འགོད་ཚུལ་དང་མཐུན་པས་ནི་དེ་ཁོ་ནར་ཡོད་པ་ངེས་ཕྱོགས་ཆོས་དང་ཕྱོགས་བཏགས་པ་བ་ཤེས་འདོད་ཆོས་ཅན་དེའི་ཆ། བསྒྲུབ་བྱའི་ཆོས་ཀྱིས་ཁྱབ་པ་ཡི་ཚུལ་གསུམ་ཡིན་པའི་ཕྱིར་རོ། ད་དེ་ནི་ཡིན་དུས་ད་ཚུལ་གསུམ་པའི་གཏན་ཚིགས་ཁོ་སུ་བཞག་སོང་ད་ལྟ་དེ་ལ། བྱས་པ་དེ་བཞག་སོང་ང། ག་རེ་སྒྲུབ་པའི་ཟེར་ན་སྒྲ་མི་རྟག་པར་སྒྲུབ་པར་བྱེད་པའི་ཚུལ་གསུམ་པའི་གཏན་ཚིགས་ལ་བཞག་སོང་ང། ད་ཚུལ་གསུམ་པའི་གཏན་ཚིགས་ཀྱི་མཚན་གཞི་ཙམ་ཞིག་རེད་པ་འོ། རེད་པ།

གསུམ་ཉིད་དུ་ཨ་ནི་ག་རེ་དགོས། གྲངས་ཀ་ངེས་པ་ཡིན་ཏེ་ཡིན་པའི་རྒྱུ་མཚན་ཁོ་ལ་མེད་ན་མི་འབྱུང་ངེས་ཕྱིར་རོ་ཞེས་པའི་ཚིག་དེ་གསུམ་ཉིད་དུ་ངེས་པ་ཡིན་པའི་རྒྱུ་མཚན་དུ་བཤད་དེ། རྟགས་ཡང་དག་ལ་གསུམ་ལས་ལྷག་པ་མེད་པ་བྱས་གསུམ་ཏག་ཏག་ཏག་ཏག་གྲངས་ཀ་ཆོད་དེ་མེད་ན་མི་འབྱུང་ངེས་ཕྱིར་རོ་ཞེས་བཀོད་པ་རེད། ག་རེ་ཟེར་ན་བསྒྲུབ་བྱའི་ཆོས་ལ་ག་རེ་དགོས། འབྲེལ་བ་དེ་ལ་བདག་གཅིག་གི་འབྲེལ་བ་བདུན་འདས་པ་ལ་སྟེ་འབྲེལ་བ་དེ་ལ་བདག་གཅིག་གི་འབྲེལ་བ་དང་དེ་བྱུང་གི་འབྲེལ་བ་གཉིས་སུ་ཐག་ཆོད་པའི་ཕྱིར།

ཕྱོགས་ཆོས་འབྲས་རང་མ་དམིགས་པའི་རྟགས་གསུམ་པོ་ཁོ་ན་ལ་ངེས་པའི་ཕྱིར། ཟེར། ད་བྱས་ཙང་བསྒྲུབ་བྱའི་ཆོས་དང་མེད་ན་མི་འབྱུང་གི་ཁྱབ་པ་ཟེར་དུས་རྗེས་ཁྱབ་ཁོ་རེད། རྗེས་ཁྱབ་དང་ཕྱོགས་ཆོས་གྲུབ་མཁན་ཁོ་རྟགས་ཡང་དག་ཅིག་ལ་འདུག་དེ་ལས་གཞན་པ་ལ་མི་འདུག་བ་བྱེད་པ་རེད། མེད་པ་ཡིན་ཙང་ཨ་ནི་གསུམ་པོ་དེ་ལ་ཐག་ཆོད་པ་རེད། བསྒྲུབ་བྱའི་ཆོས་དང་མེད་ན་མི་འབྱུང་གི་ཁྱབ་པ་དང་ཕྱོགས་ཆོས་འབྲས་རང་མ་དམིགས་པའི་རྟགས་གསུམ་པོ་དེ་ལ་འདུག་མ་གཏོགས་དེ་ལས་གཞན་པ་ལ་མི་འདུག་བ་བྱེད། ག་རེ་དང། བསྒྲུབ་བྱའི་ཆོས་དང་མེད་ན་མི་འབྱུང་བའི་ཁྱབ་པ་དེ་དང། ཕྱོགས་ཆོས་གྲུབ་མཁན་ཁོ་ཡང་མ་ན་འབྲས་རྟགས་ཡང་མ་ན་རང་བཞིན་རྟགས་ཡང་མ་ན་མ་དམིགས་པའི་རྟགས་དེ་གསུམ་ལ་འདུག་གོ་འདུག་དེ་ལས་གཞན་པའི་རྟགས་གཞན་དག་ལ། འོ་བསྒྲུབ་བྱ་ག་རེ་མི་འདུག་ཟེར། དེ་ལས་གཞན་པ་ཁོ་ལ་དེ་གཉིས་པོ་དེ་ཚོགས་པ་དེ་མི་འདུག་བསྒྲུབ་བྱའི་ཆོས་དང་མེད་ན་མི་འབྱུང་བའི་ཁྱབ་པ་དང། ཕྱོགས་ཆོས་དེ་མི་འདུག་ཟེར། བྱས་ཙང་མེད་པ་ཡིན་ཙང་བསྒྲུབ་བྱའི་ཆོས་དང་མེད་ན་མི་འབྱུང་གི་ཁྱབ་པ་ཡོད་ས་ཁོ་ག་པར་འདུག་ཟེར་འབྲས་རྟགས་རང་བཞིན་རྟགས་མ་དམིགས་རྟགས་གསུམ་པོ་དེ་ལ་འདུག་དེ་ལས་གཞན་པ་ལ་མི་འདུག་སྟེ་ཚུལ་གསུམ་དེ་དེ་གསུམ་ལ་འདུག་དེ་ལས་གཞན་པ་ལ་མི་འདུག་དེ་ཡིན་ད་ཚུལ་གསུམ་མེད་མཁན་ལ་རྟགས་ཡང་དག་འགྲོ་ས་ཡོད་མ་རེད་དེ་ལབ་དགོས་རེད་པ་བྱས་ཙང་ད་དེ་ལ་འགོད་ཚུལ་གཉིས་ཡོད་རེད་རྟགས་ཡང་དག་ལ་གསུམ་དུ་གྲངས་ངེས་པའི་རྒྱུ་མཚན་ཁོ་བཀོད་སྟངས་ཁོ་ལ་གཉིས་ཡོད་རེད་བསྒྲུབ་བྱའི་ཆོས་དང་མེད་ན་མི་འབྱུང་གི་ཁྱབ་པ་དང་ཕྱོགས་ཆོས་འབྲས་རང་མ་དམིགས་རྟགས་གསུམ་ཁོ་ན་ལ་ངེས་པའི་ཕྱིར་ཟེར་ནས་རྒྱུ་མཚན་གཅིག་བཀོད་སྟངས་བྱས་ཡང་ན་མེད་ན་མི་འབྱུང་གི་འབྲེལ་བ་ལ་གཉིས་སུ་ངེས་པའི་ཕྱིར་ཟེར་ནས་རྒྱུ་མཚན་བཀོད་སྟངས་གཉིས་ཆགས་འགྲོ་བ་རེད། ཨོ་འདུག་སེ། ད་དེ་བྱས་ནས་ག་རེ་ཕྱིན་པ་རེད། དེ་ནི་རྣམ་གསུམ་ཉིད་མེད་ན་མི་འབྱུང་ངེས་ཕྱིར་རོ་ཚིག་དེ་རྫོགས་ཚར་རེད། ད་དེ་ནི་གཏན་ཚིགས་ལྟར་སྣང་དེ་ལས་གཞན་ཞེས་དེ་རེད། ཚུལ་གསུམ་དེ་ལས་གཞན་པ་རྟགས་དེ་ལ་ཚུལ་གསུམ་གྲུབ་མཁན་ཁོ་ངོས་བཟུང་བ་རེད་པ། ཚུལ་གསུམ་དེ་ལས་གཞན་པའི་ཨེ་ནི་གཏན་ཚིགས་དེ་ཆོས་ཅན། རྟགས་ལྟར་སྣང་ཡིན་ཏེ་རྟགས་སུ་བཀོད་པ་གང་ཞིག་ཚུལ་གསུམ་མ་ཡིན་པའི་ཕྱིར། ཨོ་འདུག་སེ། ད་དེ་གཏན་ཚིགས་ལྟར་སྣང་དེ་ལས་གཞན།

ཡིན་ཙང་རྐང་པ་དང་པོས་ག་རེ་བསྟན་གྱི་འདུག། རྟགས་ཡང་དག་གི་མཚན་ཉིད་དེ་བསྟན་སོང་ང། འོ་མཚན་ཉིད་དེ་བསྟན་པ་ཡིན་ཙང་ཚུལ་གསུམ་དེ་བསྟན་པ་རེད། ཡིན་ཙང་རྐང་པ་དང་པོས་བཤད་རྒྱུའི་བརྗོད་བྱ་དེ་གཞུང་ལྷག་མ་ཀུན་གྱིས་རྒྱས་པར་འཆད་ཀྱི་འདུག་ཟེར་ན་དེ་ནས་མར་བྱས་ནས་རྒྱུ་ལ་རང་བཞིན་ཇི་སྙེད་ཅིག་ཞེས་པ་མ་བཏབ་ཀི། འོ། ཕྱོགས་ཆོས་རྗེས་ཁྱབ་ལྡོག་ཁྱབ་གསུམ་པོ་དེ་བཤད་ཀྱི་ཡོད་རེད་ཡོད་ཡིན་ཙང་རྐང་པ་དང་པོའི་བརྗོད་བྱ་ཁོ་གཞུང་ལྷག་མ་ཀུན་གྱིས་རྒྱས་པར་བཤད་ཀྱི་འདུག་ཡིན་ཙང་རྐང་པ་དང་པོ་དེ

མ་ཡོངས་རྫོགས་སོགས་བར་དོ་ལ་རྒྱས་བཤད་ཀྱི་གཞུང་བཞག་ཕྱོགས་ཆོས་དེ་ཆས་ཁྱབ་པ་ཡི་ཞེས་ཚིག་བཞི་པོ་དེ་ལེའུ་དང་པོའི་མདོར་བསྟན་གྱི་གཞུང་ལ་བཤད་ཚུལ་མདོར་བསྟན་དང་རྒྱས་བཤད་བཤད་སྐོར་བ། འོ་ཐུག་ཅེས་བྱ་བའི་བར་དང། ད་བཞི་པ་ནི་ཟེར་གཏན་ཚིགས་ལྟར་སྣང་དེ་ལས་གཞན་ཞེས་པའི་གཞུང་དེ་མདོར་བསྟན་གྱི་གཞུང་ལ་བཞག་ནས་ཁོའི་རྒྱས་བཤད་ཀྱི་གཞུང་དེ་ཤོད་ཟེར་ན་དེ་ནི་ཤོ་ལོ་ཀ་བཞི་དང། དེ་ནི་འབྲས་བུའི་རྟགས་ལས་སྐྱེས་ཞེས་བཞི་དང་དེའི་གཞུག་དེ་ག་རེ་དེ་རེད། རྒྱུ་མ་ཚོགས་པས་འབྲས་བུ་ནི། རྗེས་སུ་དཔོག་པ་གང་ཡིན་པ་ལྷག་མ་དེ་ནི་ནུས་མེད་ཕྱིར་ལུས་ལས་འདོད་ཆགས་རྗེས་དཔོག་བཞིན་ཞེས་དེ་ནི་ག་རེ་ཡིན་ན་དེ་ནས་མར་བྱས་ནས་ཤོ་ལོ་ཀ་བཞི་ཡོད་བ་ཡིན་པ་རེད་འོ་དེ་མ་བཏབ་ཀྱིས་འཆད་པ་རེད་ཅེས་རྟགས་ལྟར་སྣང་རྒྱས་བཤད་དེ་རེད་རྟགས་ལྟར་སྣང་རྒྱས་བཤད་དེ་རེད། ད་ཡ་གན། རྒྱས་པར་འཆད་དོ། ཅེས་ཤོ་ལོ་ཀ་བཞི་དང་ཅེས་འབྲས་བུའི་རྟགས་ལས་ཞེས་པའི་བར་དང་བཞི་པ་ནི། དེ་ནས་ཤོ་ལོ་ཀ་བཞི་དང། ནི། གསུམ་པ་དེ་མན་ཆད་ཀྱིས་འཆད་དོ། གསུམ་པ་དེ་མན་ཆད་ཟེར་ན་རྟགས་ཡང་དག་ལ་གསུམ་དུ་གྲངས་ངེས་པའི་རྒྱུ་མཚན་ཁོ་ལ། བསྒྲུབ་བྱའི་ཆོས་ལ་མེད་ན་མི་འབྱུང་བའི་ཁྱབ་པ་དང་ཕྱོགས་ཆོས་འབྲེལ་ལམ་རྣམས་ནི་རྟགས་གསུམ་ཁོ་ན་ལ་ངེས་པའི་ཕྱིར་སྐད་ཆ་གཅིག། ཨ་ནི། ཡང་ན་མེད་ན་མི་འབྱུང་བའི་འབྲེལ་བ་ལ་གཉིས་སུ་ངེས་པས་ཞེས་རྒྱུ་མཚན་གཉིས་བཤད་པ་རེད་འོ་དེ་ཀ་མདོར་བསྟན་ལ་དེ་བཞག་ན་རྒྱུ་མཚན་དེ་ལ་དེ་བཤད་ནས་དེ་རྒྱས་པར་བཤད་པ་དེ་ག་རེ་བྱ་བ་ཟེར་ན་ད་དེ་ལྟ་འདི་ནི། དེ་ལྟར་ག་རེ་ཡོང་གོ། རྒྱུ་མ་ཚོགས་པས་འབྲས་བུ་ནི་ཅི་བྱེད་མ་བྱེད་དེ་ནི་ཤོ་ལོ་ཀ་བཞི་རྫོགས་པའི་གཤམ་དེས་བཤད་པ་རེད་ཅེ་ད་དེ་ཡིན་པ་རེད་ཕལ་ཆེར། དེ་དེ་ཡིན་པ་རེད་གཏན་ཚིགས་ཀྱི་ནི་ཚུལ་གསུམ་ལ་དེ་ཡིས་མ་གྲུབ་བཟློག་དོན་དང་འཁྲུལ་པ་ཅན་གྱི་གཉེན་པོར་ནི་ངེས་པ་བརྗོད་པར་མཛད་པ་ཡིན་ཟེར་འོ་ཐུགས་སུ་མ་འགྲོ་གོ་སྨྲས་པ་འོ་དེ་མ་བཏབ་དེ་ཡིན་པ་འདྲ། འོག་ཏུ་འཆད་དོ། འདིའི་བར་ཐམས་ཅད་ལ་གར་བཤད་གསུང་བ་དང། དང་པོ་ལེའུ་དང་པོའི་མདོར་བསྟན་གྱི་གཞུང་ལ་བཞག། ལེའུ་དང་པོ་མདོར་བསྟན་ཡིན་སྟངས་དེ་ག་རེ་རེད་ཟེར་ན་ལེའུ་དང་པོའི་བརྗོད་བྱ་སྐོར་ལ་རྟགས་ཡང་དག་གི་མཚན་ཉིད་དབྱེ་བ། རྒྱུ་མཚན་གཞི་ལ་དང་མཚན་ཉིད་ངེས་བྱེད་ཀྱི་ཚད་མ་ལོག་ཕྱོགས་གཏན་ཚིགས་ལྟར་སྣང་དེ་དག། ལེའུ་དང་པོའི་བརྗོད་བྱ་ངོ་མ་དེ་རེད། དེ་ཡི་ལེའུ་ཚིག་འདིས་འདི་བསྟན་ཏེ། ཚིག་འདིས་འདི་བསྟན་ཚིག་འདིས་འདི་བསྟན་བཞག་ཟེར་ན་མདོར་བསྟན་ལ་བཞག་ད་ཁོ་གཉིས་ཉིན་མོ་དེ་གི། མདོར་བསྟན་ཡི་གེ་ཡྃ་ཡིག་ཁ་ཐུག་ཡི་གེ་མདོར་བསྟན་བཞི་དགུ་སྐོར་ལ་རྒྱས་བཤད་སྐོར་ལ་བཞི་བཞག། ར་བ། ཨོ་ཐུག་ཚན་མདོར་བསྟན་དང་རྒྱས་བཤད་དུ་སྦྱོར་ཚུལ་འདི་བཤད་པ་རེད། ད་དེ་ནས་རྐང་པ་དང་པོ། ཁ་ཅིག་གིས་རྟགས་གསལ་གཏོང་ཡག་རེད།